ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བརྒྱད་པའི་ཚེས་ཉེར་རྩ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པའི་ཚེས་བཅུ་གཉིས་གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀ་ཡི་ནང་ལ། བོད་དོན་དྲིལ་བསྒྲགས་དང་ཞུ་གཏུག་གནང་མུས་ཡིན་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་བཏང་ཡོང་བའི་གནས་ཚུལ་ཞིག་གི་ནང། We need to support Tibetans on all fronts, political, cultural, education, wherever we can support we should.
མ་འོངས་པར་ངའི་རྒྱལ་ཁབ་ནང་དུ་བོད་མིའི་མངོན་འདོད་སྒྲུབ་ཐབས་སླད་གང་ཐུབ་ཀྱིས་རྒྱབ་སྐྱོར་དང་ལས་འགུལ་སྤེལ་རྒྱུ་ཡིན། དེ་ནས་ནང་པའི་ཏུང་ཀུའུ་ཡིས་ཤེས་མོ་ཚའེ་ཞིག་དབུ་འབྱེད་གནང་རྒྱུ་ཡིན་པའི་སྐོར་གྱི་དམིགས་བསལ་གསར་འགྱུར་ཞིག་དང་མཐའ་མཇུག་ཏུ། ཕ་ཡུལ་ཞེས་པའི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པ་བྱས་ནས་ཉན་རོགས་ཞུ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས་ཞུ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀ་ཡི་ནང་བོད་དོན་དྲིལ་བསྒྲགས་དང་ཞུ་གཏུག་གནང་མུས་ཡིན་པ་དང། ཕྱི་ཚེས་བཅུ་གི་ཉིན་མེག་སི་ཀོ་ཡུལ་གྱི། རྒྱལ་ས་ནིའུ་མེག་སི་ཀོ་གི་ནང་ལ་ཡུལ་དེའི་གྲོས་ཚོགས་ཀྱི་ཚོགས་གཞོན་མཆོག་དང་མཇལ་འཕྲད་ཀྱིས་གྲོས་ཚོགས་ཀྱི་ནང་ལ་གཟིགས་སྐོར་ཕེབས་ཡོད་འདུག་སྐབས་དེ་དུས་སྲིད་སྐྱོང་མཆོག་གིས་བོད་དོན་ཞུ་གཏུག་གི་ཆེད་དུ་མེག་སི་ཀོ་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་ལྷན་དུ་ཚོགས་འདུ་ཞིག་བསྐོང་ཚོགས་གནང་བའི་གི་ཐོག་སྲིད་སྐྱོང་མཆོག་གིས་མེག་སི་ཀོ་གི་གྲོས་ཚོགས་ཀྱི་ཚོགས་གཞོན་ལྕམ་ཁར་ལ་ཨ་མེ་ཀྲན་མཆོག་ཆེད་ཕེབས་ཀྱིས་མེག་སི་ཀོ་གྲོས་ཚོགས་ནས་བོད་དོན་གྱི་ཐོག་ལ་བཞེངས་ཕྱོགས་ཀྱི་བསྒྲགས་གཏམ་ཞིག་སྤེལ་འདུག་པ་དང། སྐབས་དེར་སྲིད་སྐྱོང་མཆོག་གིས་མེག་སི་ཀོ་གཞུང་དང་གྲོས་ཚོགས་ནས་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གནང་སྐྱོང་ཡོང་བའི་གི་ཞུ་འབོད་གནང་ཡོད་འདུག། མེག་སི་ཀོ་གྲོས་ཚོགས་ཀྱི་ཚོགས་གཙོ་ཡི་ལས་ཚབ་ཚོགས་གཞོན་མཆོག་གིས་བཀའ་འཁྲོལ་གྱི་ཐོག་ནས་གྲོས་ཚོགས་འཐུས་མི་ཡི་བོད་དོན་མཐུན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་སལ་ཝ་ཌོར་ཁཱ་རོ་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ངོ་སྤྲོད་གནང་བའི་གི་སྐབས་སུ་གྲོས་ཚོགས་ཀྱི་ཚོགས་མི་རྣམས་ཀྱིས་དགའ་བསུ་ཞུས་ཡོད་ལུགས་སྲིད་སྐྱོང་མཆོག་དང་ལྷན་བཅར་ཞུ་མཁན་ལྷོ་ཨ་མི་རི་ཀ་ཡི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པ་རེད། སྤྱི་ཟླ་བཅུ་པའི་ཚེས་བཅུ་ལ་དཔལ་ལྡན་སྲིད་སྐྱོང་མཆོག་གྲོས་ཚོགས་ཀྱི་ཚོགས་གཞོན་དང་མཉམ་དུ་མཇལ་འཕྲད་དང་རྒྱལ་ཁབ་ཚོགས་གཙོ་ད་ལྟ་ཕྱི་ལོགས་རྒྱ་གར་ལ་ད་ལྟ G Twenty ཚོགས་འདུར་ཕེབས་གནང་ཤག་ཨ་ནི་ཚོགས་གཞོན་དེ་འདུག་འཚམས་འདྲི་དེ་འདྲ་ཞུས། ང་ཚོ་ད་ལྟ། མེག་སི་ཀོ་གྲོས་ཚོགས་འཐུས་མི་མཉམ་དུ་ལ་ང་ཚོ་ཚོགས་འདུ་འཚོགས། ཚོགས་འདུའི་སྐབས་ལ་ཨ་ནི་སྐུ་མགྲོན་སྐུ་ངོ་སྲིད་སྐྱོང་མཆོག་དང་ཨ་ནི་མེག་སི་ཀོ་གྲོས་ཚོགས་ཀྱི་ཚོགས་གཞོན་ཆིབས་བསྒྱུར་གནང་ཚོགས་གཞོན་ངོས་ནས་ཨ་ནི་མེག་སི་ཀོ་གྲོས་ཚོགས་ཀྱི་བོད་དོན་ཁག་ལ་ལངས་ཕྱོགས་ག་རེ་ཡིན་མིན་འདི་སྒང་ལ་འདུག་གསུང་འཕྲིན་ཅིག་འདུག་གནང་སོང། དེའི་རྗེས་ལ་ཨ་ནི་སྐུ་ངོ་སྲིད་སྐྱོང་མཆོག་ནས་ཨ་ནི་ད་ལྟའི་བོད་ཀྱི་གནས་བབ། ཨ་ནེ་མེག་སི་ཀོ་གི་ཨ་གྲོས་ཚོགས་དང་གཞུང་དང་ཚང་མ་ལ་ང་ཚོས་ཀྱི་དེ་ལྟར་ཆེད་དུ་ཞུ་སྐུལ་དུ་ཞུས་གནང་སོང། ཡང་ཕྱི་ཚེས་བཅུ་གྱི་ཉིན་གྱི་ཉིན་རྒྱབ་ཏུ་སྲིད་སྐྱོང་མཆོག་མེག་སི་ཀོ་ས་གནས་ཀྱི་མཐོ་སློབ་ཆེ་གྲས་ཁག་ཞིག་གི་ནང་ལ་ཕེབས་ནས་ཕྱི་སྲིད་རིག་པའི་གི་ཐོག་ནས་སློབ་སྦྱོང་གནང་མཁན་སློབ་མ་ཚོར་བོད་དོན་དང་རྒྱ་ནག་དང་བོད་ཀྱི་དཀའ་རྙོག་སེལ་ཐབས་ཀྱི་ཐབས་ལམ་ཇི་ཡོད་སོགས་ཀྱི་གསུང་བཤད་དང་དྲི་བ་དྲི་ལན་གནང་ཡོད་པའི་གི་རྗེས་ཕྱི་ཚེས་བཅུ་ཉིན་གྱི་ཕྱི་དྲོར་སྲིད་སྐྱོང་མཆོག་མེག་སི་ཀོ་གྲོང་ཁྱེར Guadalajara རུ་ཕེབས་སྐྱོད་གནང་ནས་ཕྱི་ཚེས་བཅུ་གཅིག་དང་བཅུ་གཉིས་བཅས་སུ་སྲིད་སྐྱོང་མཆོག་གིས་མེག་སི་ཀོ་གི་ནང་ལ་མུ་མཐུད་ནས་མཛད་རིམ་ཡོད་པ་ཁག་སྒྲུབ་པའི་གི་རྗེས་སུ་སྲིད་སྐྱོང་མཆོག་བྱང་ཨ་མི་རི་ཀ་ཡི་ནང་ལ་གཞུང་དོན་ཕྱོགས་ཕེབས་གནང་རྒྱུ་ཡིན་པ་ཐུགས་གཏན་འཁེལ་ཡོད་པ་རེད། སྲིད་སྐྱོང་མཆོག་ཨ་རིའི་ནང་བཞུགས་པའི་གི་རིང། དེ་སྔ་མ་བཅར་བའི་གི་ཨ་རིའི་མངའ་སྡེ་ཁག་ཅིག་གི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་དང། ཨ་རི་ཡི་རྒྱལ་ས་ཁུལ་དུ་ཨ་མི་རི་ཀ་ཡི་གྲོས་ཚོགས་ཀྱི་འཐུས་མི་དང་ཕྱི་སྲིད་ལས་ཁུངས་དེ་བཞིན་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་མཇལ་འཕྲད་གནང་རྒྱུ་མ་ཟད་གསར་འགྱུར་བརྒྱུད་ལམ་ཁག་དང་གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུ་ཡིན་པའི་མཛད་རིམ་ཡོད་འདུག། ཡང་ཟླ་བ་དེའི་ཕྱི་ཚེས་བཅུ་བདུན་གྱི་ཉིན་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་གི་ནང་ལ་སྲིད་སྐྱོང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere གཉིས་དབུ་བཞུགས་ཀྱིས་ཨ་རིའི་གྲོས་ཚོགས་ཀྱིས་བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ལ་གསེར་གྱི་གཟེངས་རྟགས་འབུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་གི་དུས་དྲན་མཛད་སྒོ་ཚུགས་རྒྱུ་ཡིན་པ་མ་ཟད། ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་སར་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་རྒྱུ་ཡིན་པ་རེད་འདུག་ཡང་རྒྱ་ནག་གཞུང་གིས་རྔ་བ་ཁུལ་གྱི་སློབ་གྲྭ་ཆུང་བ་དང་འབྲིང་བ་སོགས་ཀྱི་ནང་ལ་རྩིས་རིག་དང་དངོས་ཁམས་རིག་པ་དང་རྫས་འགྱུར་རིག་པ་བཅས་སློབ་ཚན་གསུམ་རྒྱ་ཡིག་གི་ཐོག་སློབ་ཁྲིད་བྱ་རྒྱུ་བསྒྱུར་ཡོད་འདུག་དེ་ཡང་འདི་ལོ་ཕྱི་ཟླ་དགུ་པ་ཡི་ནང་བོད་ནང་གི་རྔ་པ་ཁུལ་གྱི་བོད་རིགས་སློབ་གྲྭ་ཆུང་འབྲིང་ཚང་མ་ཡི་བོད་ཡིག་གི་ལམ་ནས་སློབ་ཁྲིད་བྱེད་པའི་གི་སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་ཡོད་པ་དང་ད་ལྟའི་ཡི་ཆར་སློབ་གྲྭ་ཁག་ཏུ་བོད་ཡིག་དེ་སྐད་ཡིག་རང་གི་ངོ་བོ་ཙམ་ལ་བཟོས་ཡོད་པ་དང།

མཛོ་དགེ་རྫོང་ལ་ཆ་བཞག་ན་ད་ལྟའི་ཆར་བོད་ཁུལ་གྱི་བོད་ཡིག་སློབ་ཁྲིད་ཡག་ཤོས་གྲས་ཡིན་ན་ཡང། ཕྱི་ཟླ་དགུ་པ་ཡི་ནང་གློ་བུར་དུ་དགེ་རྒན་དང་ལས་བྱེད་ཚོར་ཚོགས་འདུ་ཞིག་ཚོགས་ཏེ་གཞུང་གི་བཀོད་ཁྱབ་ཡིན་སྐོར་བརྗོད་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་གསར་དུ་ཞུགས་པའི་དམའ་འབྲིང་དང་པོ་ཡི་འཛིན་གྲྭ་ཚང་མ་རྒྱ་ཡིག་གི་སློབ་ཁྲིད་ལ་བསྒྱུར་ཡོད་པ་དང། ད་ལྟའི་ཆར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་གསར་བསྡུ་བྱས་པའི་གི་དམའ་རིམ་འཛིན་གྲྭ་གཉིས་པ་དང་གསུམ་པ་གཉིས་ནང་མུ་མཐུད་ནས་སློབ་ཚན་ཚང་མ་དེ་སྔར་བཞིན་བོད་ཡིག་གིས་འཁྲིད་བཞིན་ཡོད་པ་འགྲེལ་བརྗོད་གནང་ཡོད་པ་མ་ཟད་འདི་གའི་རླུང་འཕྲིན་ཁང་ནས་རྔ་པ་ཁུལ་གྱི་སློབ་གསོ་ལས་ཁུངས་ལ་ཁ་པར་བརྒྱུད་འབྲེལ་བ་བྱས་ཡོད་ཀྱང་ཨ་ནི་གང་ཡང་གསུངས་མེད་པ་རེད། ཡང་རྒྱ་ནག་གཞུང་གིས་ས་གནམ་བེད་སྤྱོད་བྱས་ནས་བོད་ནང་གི་ཆུ་ཡི་ཐོན་ཁུངས་ཀྱི་འཛུགས་སྐྲུན་གྱི་ལས་ཀ་ཁག་གི་གནས་ཚུལ་ཕྱོགས་བཤེར་བྱེད་བཞིན་ཡོད་པའི་གི་ཐད་ལ། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁུངས་ཀྱི་ཁོར་ཡུག་ཉམས་ཞིབ་པ་དང་འབུ་རམས་པ་བློ་བཟང་དབྱངས་མཚོ་ལགས་ཀྱིས་དགོངས་ཚུལ་དེ་འདྲ་གསུངས་ཡོད་པ་རེད།
རྒྱ་ནག་གིས་ད་ཅིག་བོད་ནང་གི་ད་ཆུ་བོ་འདི་ཚོ་ལ་ཁོ་རང་ཚོ་གི་ཞེ་པོ་གཅིག་བདག་པོ་རྒྱག་གི་ཡོད་པ་དང་དེ་འདྲའི་གི་གནས་སྟངས་ཤིག་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ན་ཨ་ནི་བོད་ནང་ལ་ད་ལྟ་བར་དུ་ཨ་ནི་གཅིག་གི་ཚན་རིག་གི་ཐོག་ནས་ཡིན་ན་རེད་སྤྱི་ཚོགས་ཚན་རིག་གི་ཐོག་ནས་ཡིན་ན་རེད་མི་སེར་གི་བོད་ནང་གི་ད་ཆུ་ད་ད་ག་རེ་ཟེར་བ་རེད་ད་ཆུ་མཛོད་དེ་འདྲའི་ཆེན་པོ་རྒྱག་ས་དེ་ཚོ་ལ་ཨ་ནི་ཉམས་ཞིབ་བྱེད་གར་ག་རེ་བྱས་ནས་གོ་སྐབས། སྤྲད་ཀྱི་མེད་བ་དང་ཉམས་ཞིབ་བྱེད་ཡས་དེ་ག་རེ་བྱས་ནས་བཏང་གི་མེད་བ་དེ། ཁོ་རང་ཚོ་གི་ལན་ཅིག་རྒྱག་དགོས་ཡོད་བ་དེ་གསལ་བོ་ཆགས་ཀྱི་ཡོད་རེད།
ཁོ་མོས་རྒྱ་ནག་གཞུང་གིས་བརྒྱབ་ཟིན་པའི་ཆུ་རགས་ཀྱི་སྐོར་ནས་གསུངས་ན།
ད་དཔེར་ན་མེ་ཀོང་ནང་ལ་ཁོ་རང་ཚོ་གི་ཆུ་རགས་བཅུ་གཅིག་བརྒྱབ་ཡོད་བ་དང་དེ་ནས་ཡར་ཀླུང་གཙང་པོ་འདྲ་བོ་ཅིག་ཆ་བཞག་པ་ན་ཆུ་རགས་ད་ལྟ་གཅིག་བརྒྱབ་པ་ད་དུང་གསུམ་རྒྱག་ཡས་ཡོད་པའི་དེ་འདྲ་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད།

ཉེ་ལམ་བཞུགས་སྒར་རྡ་རམ་ས་ལ་ཆེད་ཕེབས་ཀྱིས་བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་ནས་གཙོས་པའི་བོད་མིའི་སྒྲིག་འཛུགས་ཀྱི་གནད་ཡོད་མི་སྣ་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་གི་འགོ་ཁྲིད་སོགས་ཐུག་འཕྲད་ཀྱིས་བོད་དོན་གླེང་སློང་གནང་འདུག་དེ་ཡང་གུང་ལོ་སུམ་ཅུ་སོ་གཅིག་ཡིན་པའི་སྐུ་ཞབས་ཨན་ཏི་རེ་ཝན་ཛོ་ལགས་ནི་ཨི་ཏི་ལིར་སྐྱེས་འཚར་བྱུང་འདུག་ཅིང་ཁོང་གིས། We are building this global political party all over the planet. རྒྱལ་སྤྱིའི་ཆབ་སྲིད་ཚོགས་པ་དེ་གསར་འཛུགས་གནང་དགོས་པའི་རྒྱུ་མཚན་ནི་གུ་ཡངས་དང་རང་དབང་ལྡན་པའི་འཛམ་གླིང་ཞིག་བསྐྲུན་རྒྱུ་ཙམ་མ་ཟད་འགྲོ་བ་མིའི་གཅིག་གྱུར་གྱི་འདུ་ཤེས་གོང་མཐོར་གཏོང་རྒྱུའི་ཆེད་དུ་ཡིན་ཞེས་དང། ཚོགས་པ་འདི་ནི་ལོ་གསུམ་གོང་དུ་ཐོག་མར་གསར་འཛུགས་གནང་སྟེ་ད་ལྟའི་ཆར་འཛམ་གླིང་གི་རྒྱལ་ཁབ་བརྒྱ་དང་སུམ་ཅུ་སོ་བཞིའི་ནང་ཚོགས་མི་ཉིས་ཁྲི་ལྔ་སྟོང་ལྷག་ཡོད། ད་རེས་རྡ་རམ་ས་ལ་ཡོང་དགོས་དོན་ནི་བོད་མིའི་རང་དབང་འཐབ་རྩོད་འདི་ནི་ང་ཚོས་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱས་མུས་ཡིན། We need to support Tibetans on all fronts, political, cultural, education, wherever we can support we should.
མ་འོངས་པར་ངའི་རྒྱལ་ཁབ་ནང་དུ་བོད་མིའི་མངོན་འདོད་འགྲུབ་ཐབས་སླད་གང་ཐུབ་ཀྱིས་རྒྱབ་སྐྱོར་དང་ལས་འགུལ་སྤེལ་རྒྱུ་ཡིན། ང་ལ་རྨི་ལམ་ཞིག་ཡོད་པ་ནི་རྒྱ་ནག་དེ་བཞིན་དམངས་གཙོའི་རྒྱལ་ཁབ་ཞིག་ཏུ་བསྒྱུར་ཏེ་བོད་མིའི་རང་དབང་སླར་གསོ་ཡོང་རྒྱུ་དེ་ཡིན་ཞེས་གསུངས་བྱུང། ཡང་ཧྥ་རན་སི་རྒྱལ་ཁབ་ནས་ཡིན་པའི་ལྕམ་ཀོ་ལོམ་བོ་སལ་བ་དྲོ་ལགས་ནི་གོང་ཞུས་རྒྱལ་སྤྱིའི་ཆབ་སྲིད་ཚོགས་པ་དེ་ཐོག་མར་གསར་འཛུགས་གནང་མཁན་གྲས་ཤིག་ཡིན་འདུག།
The first one was to push governments to recognize the occupation and independence of Tibet. ང་ཚོས་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་འགྲོ་ལུགས་དང་རང་དབང་འཐབ་རྩོད་ལ་རྒྱུས་ལོན་བྱས་པའི་སྐབས་འཛམ་གླིང་གི་རང་དབང་འཐབ་རྩོད་པ་ཚོས་བོད་མིའི་སྒྲིག་འཛུགས་ལ་དཔེ་ལེན་དགོས་པ་མང་པོ་ཞིག་ཡོད་པ་མྱོང་ཚོར་བྱུང། ད་རེས་ང་ཚོ་འདིར་ཡོང་སྟེ་གཙོ་བོ་བོད་མིའི་རང་དབང་འཐབ་རྩོད་ལ་རྒྱབ་སྐྱོར་ཇི་ལྟར་གནང་དགོས་པ་རྟོག་ཞིབ་བྱ་རྒྱུ་དེ་ཡིན་པས་ད་ལྟའི་ཆར་ང་ཚོ་ཡིས་གནད་དོན་གཙོ་བོ་གསུམ་གྱི་ཐོག་གླེང་སློང་བྱེད་དགོས་པ་གཟིགས་བྱུང་དང་པོ་དེ་འཛམ་གླིང་གི་དབུ་ཁྲིད་དང་སྲིད་གཞུང་རྣམས་ལ་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་དང་ད་ལྟའི་ཆར་རྒྱ་ནག་གཞུང་གིས་བཙན་བཟུང་བྱས་ཡོད་པར་ངོས་འཛིན་བྱེད་དགོས་པ་ཞུ་གཏུག་བྱ་རྒྱུ་དང་གཉིས་པ་བོད་མིའི་ཤེས་ཡོན་གོང་མཐོར་སླད་རྒྱབ་སྐྱོར་གནང་རྒྱུ་གསུམ་པ་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་དང་འབྲེལ་བའི་ལས་འགུལ་སྤེལ་རྒྱུ་སོགས་ཡིན་ཞེས་འགྲེལ་བརྗོད་གནང་བྱུང། གཞན་ཡང་འདི་ཚེས་བཅུ་ཉིན་གོང་ཞུས་བོད་དོན་རྒྱབ་སྐྱོར་བ་རྣམ་གཉིས་ཀྱིས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་དང་མཇལ་མོལ་སྐབས་སྤྱི་འཐུས་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་བྱིས་པ་ས་ཡ་གཅིག་མན་ཙམ་རྒྱ་ནག་གཞུང་གི་སྟངས་འཛིན་འོག་ཡོད་པའི་བཅའ་སྡོད་སློབ་གྲྭའི་ནང་བཙན་ཤེད་ཀྱིས་སློབ་འཇུག་བྱེད་བཅུག་སྟེ་བོད་མི་རྒྱ་སྒྱུར་གྱི་ལས་གཞི་སྤེལ་བཞིན་ཡོད་པ་དང་བོད་ནང་ས་ཁུལ་གཅིག་ནས་གཞན་ལ་འགྲུལ་བསྐྱོད་ལ་ཡང་དམ་དྲག་ཤུགས་ཆེར་བྱེད་བཞིན་ཡོད་པ་སོགས་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སྤྱི་དང་མཐོ་སྒང་བོད་ཀྱི་ཁོར་ཡུག་གི་གལ་གནད་སོགས་ཀྱི་ཐོག་གསུངས་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

བོད་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལས་འགུལ་པ་གིས་སྤྱི་བསྒྲགས་ཞིག་སྤེལ་བའི་གི་ནང་རྒྱ་ནག་དེ་བཞིན་ཡང་བསྐྱར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཚོགས་ཀྱི་རྒྱུན་ལས་སུ་བདམས་ཡོད་འདུག་པ་དང་རྒྱ་ནག་ནི་ནམ་རྒྱུན་འགྲོ་བ་མི་ཡི་ཐོབ་ཐང་ལ་རྡོག་རོལ་གཏོང་མཁན་གྱི་རྒྱལ་ཁབ་ཅིག་ཡིན་པའི་གི་ཆ་ནས་སྟེགས་བུ་དེ་ལྟ་བུ་ཞིག་ཏུ་ཤིན་ཏུ་མི་འོས་པའི་གི་རྒྱལ་ཁབ་ཅིག་ཡིན་པ་དང། མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱུན་ལས་ལྷན་ཚོགས་དེ་བཞིན་འཛམ་གླིང་གི་འགྲོ་བ་མི་ཡི་རིགས་ཡོད་དོ་ཅོག་གི་ཐོབ་ཐང་ལ་བརྩི་བཀུར་དང་སྲུང་ཞབས་བྱེད་མཁན་གྱི་ཚོགས་སྡེ་ཞིག་ཡིན་པའི་གི་ཆ་ནས། ཐེངས་འདིར་རྒྱ་ནག་ཡང་བསྐྱར་རྒྱུན་ལས་སུ་བདམས་ཐོན་བྱུང་བ་དེ་ནི་ཚོགས་སྡེ་དེར་ཡིད་ཆེས་བརླག་པའི་གི་ལས་དོན་ཞིག་ཡིན་པའི་སྐོར་འཁོད་ཡོད་པ་རེད།

འཆར་གཞི་དེ་ནི་རྒྱ་ནག་གིས་གནའ་རབས་ཀྱི་ཚོང་འབྲེལ་ལམ་སྲོལ་སླར་གསོ་བྱས་ནས་འཛམ་གླིང་གི་ཚོང་འབྲེལ་ལས་འཆར་གི་ཐད་ལ་ཤུགས་རྐྱེན་སྤྲོད་ཀྱི་ཡོད་པ་མ་ཟད་དེ་ནི་རྒྱ་ནག་གི་ས་མཚམས་ཆབ་སྲིད་དང་དཔལ་འབྱོར་ཤུགས་རྐྱེན་ཐད་ཀྱི་དྲིལ་བསྒྲགས་ཤུགས་ཆེ་ཞིག་ཀྱང་ཡིན་པར་ངོས་འཛིན་བྱེད་བཞིན་ཡོད་པ་རེད།

མོན་ཏཱ་ན་མངའ་སྡེའི Glacier National Park ཟེར་བའི་ཡུལ་སྐོར་སྤྲོ་འཆམ་འགྲོ་ཡུལ་གྱི་སྤྱི་གླིང་གི་ཉེ་འདབས་ཨ་ལི་ས་གནས་སུ་རྟེན་གཞི་བྱས་པའི་སྔ་འགྱུར་རྙིང་མའི་གནམ་ལྕགས་ལུགས་ཀྱི་ཆོས་བརྒྱུད་འཛིན་པ ྋསྐྱབས་རྗེ་སྤྲུལ་སྐུ་གསང་སྔགས་བསྟན་འཛིན་རིན་པོ་ཆེ་མཆོག་གི་ཨེ་ཝམ་ཆོས་ཚོགས་དང་གནམ་ལྕགས་ཐེབས་རྩ་གཉིས་ཀྱིས་གསར་སྐྲུན་གནང་བའི Thousand Buddha Garden འམ་སངས་རྒྱས་སྟོང་གི་སྐྱེད་མོས་ཚལ་ཟེར་བ་སོགས་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་དབུ་འཛིན། སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་ལ་གསོལ་འདེབས་ཞུས་པ་བཞིན་དུ་ད་རེས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་པའི་ཚེས་དྲུག་ཉིན་ཆིབས་བསྒྱུར་བཀའ་དྲིན་སྐྱོང་གནང་མཛད་དེ་སྤྱི་ཚེས་བདུན་དང་བརྒྱད་བཅས་སུ་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་མཆོག་ལ་གསོལ་འདེབས་ཞུས་པ་བཞིན་དུ་རིན་པོ་ཆེ་མཆོག་གིས་དབུ་འབྱེད་དང་རབ་གནས་དང་ཆོས་འབྲེལ་སོགས་གནང་སྟེ་ཆོས་ཚོགས་ཀྱི་མཛད་འཕྲིན་ཁག

དེ་ནས་ད་ང་རང་ཚོ་ག་ལེར་ག་ལེར་དེ་ནས་རྒྱལ་བ་རིན་པོ་ཆེ་ཁོ་ནི་གི་ནི་བབས་དང་ལྷག་པར་དུ་དེ་ནས་ད་ལྟ་དེ་ནས་ནད་ཡམས་ལ་སོགས་གི་དེ་ནས་ཆེད་དེ་དག་ཕེབས་མ་ཐུབ་པ་རེད་དེ་ནས་མྱ་ངན་བབས་སྐྱར་གྱི་དམིགས་ས་ཞུ་ཡི་དེ་དག་ད་ལྟ་དེ་ནས་སླར་ཡང་ད་ང་ཚོ་ཡར་ལ་ག་ལེར་ཁག་པོ་སོང་དང་ད་ད་རེས་སྔ་འགྱུར་རྙིང་མའི་དགོས་དབུ་འཛིན་དེ་ནས་ཐེབས་ཚེ་ད་ང་ཚོ་ཨེ་ནི་སྨོན་ལམ་ཆེན་མོ་གི་ད་ཨེ་ནི་ཚོགས་གཙོ་དེ་ནས་རྒྱལ་བ་ད་ཞེ་ཆེན་རབ་འབྱམས་པ་དེ་ད་ད་ལོ་ད་ཨེ་ནི

དེ་ནས་དམིགས་བསལ་གྱི་བཀའ་དབང་རབ་གནས། དེ་དེ་སོགས་དག་པས་མི་ཟད་པའི་ཡག་པོ་རེད་སོང་ལ། དེ་ནས་སྐྱབས་རྗེ་སྤྲུལ་སྐུ་གསང་སྔགས་རིན་པོ་ཆེ་མཆོག་གིས་གསར་བསྐྲུན་གནང་བའི་སངས་རྒྱས་སྟོང་གི་སྐྱེད་མོས་ཚལ་དེ་བཞིན་ཨ་རིའི་ནུབ་བྱང་གི་གདོད་མའི་མི་རིགས་ཆགས་ཡུལ་ཞིག་དང་མི་རིགས་དཀར་པོ་མང་སའི་ས་ཁུལ་ཞིག་ཡིན་ནའང་ས་གནས་དེའི་ནང་དམིགས་བསལ་གྱི་བོད་ཀྱི་ནང་ཆོས་སྔ་འགྱུར་རྙིང་མའི་གནམ་ལྕགས་ཆོས་བརྒྱུད་ཀྱི་ཆོས་ཚོགས་བཙུགས་པ་ཙམ་དུ་མ་ཚད་ས་ཁྱོན་ཨེ་ཀར་བརྒྱད་ཅུ་ལྷག་གི་སངས་རྒྱས་སྟོང་གི་སྐྱེད་མོས་ཚལ་གསར་སྐྲུན་གནང་བ་དེ་ལ་ས་གནས་ཀྱི་ཡུལ་མི་དང་མང་ཚོགས་ནས་དགའ་མོས་ཆེན་པོ་བྱེད་བཞིན་ཡོད་པ་དང་ད་རེས་ཀྱི་མཛད་སྒོའི་སྐབས་སུ་ས་གནས་ཀྱི་གདོད་མའི་མི་རིགས་ཀྱི་ཆོས་ཚོགས་ཀྱི་དབུ་ཁྲིད་སྐུ་ཞབས Stephen Salmon ལགས་དང་ས་གནས་ཀྱི་འགོ་ཁྲིད་དང་མང་ཚོགས་བཅས་ནས་དགའ་མོས་ཆེན་པོའི་ཐོག་ནས་མཉམ་ཞུགས་གནང་ཡོད་པ་སྤྲུལ་སྐུ་གསང་སྔགས་རིན་པོ་ཆེ་མཆོག་གིས་གསུངས་དོན་ལ། ད་ལྟ་དེའི་འགོ་གཙོ་དེ་དེ་ནས་དམིགས་བསལ་གྱིས་ད་ཨ་རིག

ཅེས་བཟླས་གནང་ཡིན་གྱི་དེ་ནི་ཚོགས་མཆོད་རྟེན་ནས་ཆ་བརྒྱད་བཅས་ད་དེ་ཐམས་ཅད་ཐུན་མོང་གི་འདྲ་བོ་དེ་རེད་དེ་ནི་ཐུན་མོང་མ་ཡིན་པ་དེ་ད་ང་ཚོས་ནི་ད་ནི་རྡོ་རྗེ་ཐེག་པའི་གི་ད་ནི་ཨོ་ཌི་ཡ་ན་དྷ་ན་ཀོ་ཤ་ད་དེ་འདྲའི་གི་མཚོ་དང་ནི་དེ་འདྲའི་གི་ད་མཚོ་གླིང་དེ་ལ་དེ་ནི་ནི་འདོར་པའི་མམ་རྒྱུད་ནི་གཙོ་འཁོར་གནུབས་ཆེན་སངས་རྒྱས་ཀྱི་རྩ་གསུམ་གླིང་པ་དེ་དིལ་མགོ་མཁྱེན་བརྩེ་རིན་པོ་ཆེ་ལ་སོགས་གི་དེ་ནི་ད་ད་ང་ཚོས་རྡོ་བརྐོས

ཡིན་ནས་ད་ལྟའི་དུས་ལ་ད་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་འགྱུར་ལས་ཀྱི་དེའི་སྲིད་ཇུས་འོག་ལ་ཨ་ནི་ནང་ཆོས་ཀྱི་བསླབ་གཞིའི་ནང་ལ་ཨ་ནི་ཆབ་སྲིད་ཀྱི་ལྟ་བ་དང་ཨ་ནི་རྒྱ་ནག་གི་ད་གཅིག་དྲིལ་བསྒྲགས་རྫུན་མ་དེ་འདྲའི་ད་གཅིག་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ་དང་ཨ་ནི་དམར་གཞུང་ཚོགས་པའི་གཙོས་པའི་ཨ་ནི་རྒྱ་ནག་གཞུང་འདི་བཀའ་དྲིན་ཆེ་ལུགས་ཆེ་ཚུལ་དང་ད་གཅིག། ནམ་རྒྱུན་མ་བིས་དང་ཆོག་ཤེས་མང་པོ་ཞིག་སྡོད་ཤེས་ར་ད་དེ་གའི་དུས་ཡིག་ནང་ཆོས་བསླབ་གཞིའི་ནང་ཁོང་ཚོས་ཀྱི་བསླབ་བསྡད་ཡོད་ར། ཨ་ནི་ད་ལྟ་བསླབ་གཞི་བསྒྱུར་བ་གཅིག་པོ་མེད་པ། ཐ་ན་བསླབ་གཞི་དེ་ཡང་ཨ་ནི་སོ་སོའི་གི་སྐད་ཡིག་ནང་སྦྱང་མ་བྱས་པ། ཨ་ནི་དེ་རྒྱ་ཡིག་རྒྱ་སྐད་བརྒྱུད་ནས་ཡིན་གཅིག་མིན་གཅིག་སྦྱང་དགོས་བཟོ་བའི་སྲིད་ཇུས་ཤིག་འདུག། ད་ལྟའི་ཆོས་ལུགས་ཀྱི་སྲིད་ཇུས་དང། ཨ་ནི་མི་རིགས་ཀྱི་སྲིད་ཇུས། མི་རིགས་ཀྱི་ངོ་བོ་དང་བྲལ་བ་ཡིན་རྒྱུའི་སྲིད་ཇུས་དེ་དང་མཉམ་དུ་ཨ་ནི་གཅིག་ཟུང་འབྲེལ་བྱས་ནས་ཨ་ནི་ལག་བསྟར་བྱེད་དུ་ཆགས་ཀྱི་ཡོད་རེད།
རྒྱ་ནག་གཞུང་གི་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་འགྱུར་བ་ཟེར་བའི་སྲིད་བྱུས་ཀྱི་འོག་ནང་ཆོས་ཀྱི་བསླབ་གཞིའི་ནང་དུ་ཆབ་སྲིད་དང་རྒྱ་ནག་གི་དྲིལ་བསྒྲགས་རྫུན་མ་སོགས་བཅུག་པས་མ་ཚད། དེ་ཡང་རྒྱའི་སྐད་ཡིག་གི་ནང་སྦྱོང་བྱེད་པའི་ཁར་རྒྱ་ནག་གི་སྤྱི་སྤྱོད་སྐད་ཡིག་སྦྱོང་རྒྱུ་ནི་གྲྭ་བཙུན་ཚོའི་དོན་དངོས་ཀྱི་དགོས་མཁོ་དང་མཐུན་པ་ཡིན་ལུགས་བརྗོད་ཀྱི་ཡོད་པ་འདིའི་ཐོག་ནས་རྒྱ་ནག་གཞུང་གིས་བོད་སྐད་བོད་ཡིག་དང་བོད་ཀྱི་རིག་གཞུང་མ་ལག་ཚང་མ་བེད་མེད་བཟོ་རྒྱུའི་དམིགས་ཡུལ་གསལ་པོ་མངོན་ཡོད་པ་གསུངས་བྱུང།
ལྷག་པར་དུ་ཨ་ནི་ཅིག་ད་ལྟ་སྤྱི་སྐད་སྦྱང་བ་ཡིན་ན་ཨ་ནི་གྲྭ་བཙུན་ཚོས་དེ་སྔོན་དགོས་མཁོ་དང་མཐུན་པའི་གི་སྐད་ཡིག་རིགས་ལ་བཀོལ་ས་ལ་ཨ་ནི་བོད་པའི་སྐད་ཡིག་དེ་ཨ་ནི་དགོས་པ་ཡོད་མ་རེད་ཨ་ནི་ཕན་ཐོགས་ཡོད་མ་རེད་ལབ་བོ། ཡིན་མིན་ལ་བོད་པའི་སྐད་ཡིག་དེ་དགོས་པ་མེད་པ་དང་ཕན་ཐོགས་མེད་པ་དེ་འདྲའི་རེ་བས་ལབ་ནི་མ་རེད། ཡིན་མིན་ལ་ད་ལྟ་རྒྱ་ནག་གཞུང་གི་སྲིད་ཇུས་ག་འདྲས་ཞིག་བཟོས་ཡོད་ལབ་ན་སྐད་ཆ་དེ་བརྒྱུད་ནས་ང་ཚོས་སྐད་ཆ་གཅིག་ག་རེ་ཧ་གོ་ཐུབ་ཡོད་ན་ད་ལྟའི་གི་བོད་ནང་ལ་རྒྱ་ནག་གི་སྲིད་ཇུས་དེ་གི་ལག་བསྟར་བྱེད་སྟངས་དང་བལྟས་པ་ཡིན་ན། ཨ་ནི་མ་འོངས་པ་ཨ་ནི་བོད་ནང་ལ་ཨ་ནི་བོད་པའི་སྐད་ཡིག་དང་བོད་པའི་གི་ད་རིག་གཞུང་མ་ལག་ཚང་མ་ཅིག་བེད་སྤྱོད་མེད་རྒྱུ་འབྲེལ་བ་མེད་རྒྱུ་བཟོ་ཡ་དེ་རྒྱ་ནག་གཞུང་སྲིད་ཇུས་ཡིན་པ་དེ་ཨ་ནི་རྒྱ་ནག་གཞུང་ཁོ་རང་ཚོ་སྐད་ཆ་བཤད་སྟངས་འདི་ང་ཚོས་ཀྱི་ར་སྤྲོད་བྱེད་ཐུབ་ཆགས་བསྡད་ཡོད་རེད་དེ་གནད་དོན་གཅིག་ཆགས་བསྡད་བཞག།
འདི་ལྟར་རྒྱ་ནག་གཞུང་གིས་བོད་ཀྱི་དགོན་སྡེ་ཁག་གི་གྲྭ་བཙུན་ཚོར་བཙན་གྱིས་རྒྱ་ནག་གི་སྤྱི་སྐད་ཟེར་བ་སྦྱོང་བཅུག་པ་དང། དེ་བཞིན་བོད་ནང་གི་སློབ་གྲྭ་ཁག་ཏུ་ཁྱོན་ཡོངས་ནས་སློབ་གསོའི་ཐབས་ལམ་རིགས་གཉིས་པ་དེ་རྗེ་དགེ་ཡེ་གཙོར་བཟུང་གི་ལྷོ་བཟོའི་ས་ཆུའི་ལོག་རྟོག་བྱེད་ཀྱིན་པ་སུ་ཅི་མཐར་འདོད་ཀྱི་དམིགས་ཡུལ་ནི། བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་རྒྱུ་དེ་རེད་ཅེས་གསུངས་བྱུང། ད་ལྟ་དུས་ཚན་ཁག་འདུ་རུང་ཨ་ནི་ད་གཅིག་གི་མིང་ནི་ཨ་ནི་རྒྱ་ཡིག་ཅག་གིས་སྦྱང་དོན་མེད་ནས་ལྷབ་བསྡད་དེ་གཅིག་རེད་ད་ནོར་སྦྱིན་ཨ་ནི་བོད་པའི་ད་ལྷབ་སྒྲ་ཁག་འདུ་རུང་ལྷབ་བཟོ་མཐའ་ལྷོམ་དང་པོ་ནས་གཉིས་པ། ལག་བསྟར་བྱེད་འགོ་བཙུགས་ནས་ད་ད་ལྟའི་དུས་ལ་གཅིག་བོད་ནང་གི་ད་ལྷབ་སྒྲ་རྣམས་ལ་ཡང་ཨ་ནི་བུ་ཕྲུག་དེས་ཨ་ནི་སོ་སོའི་གི་གཅིག་སྐད་རྒྱག་ཡག་གི་དེ་འདྲའི་གི་གོ་སྐབས་མེད་པ། ཨ་ནི་ད་ཅིག་སློབ་ཚན་ཚན་རིག་རྩིས་རིག་སྤྱི་ཚོགས་ཚན་རིག་ག་རེ་འདུག་ཚང་མ་རྒྱ་ཡིག་རྒྱ་སྐད་ནང་སྦྱང་དགོས་པ་བཟོ་བས་ཚོ་མེད་གིས་ད་དེ་གཉིས་ཀ་གི་སྲིད་ཇུས་དེ་གི་རྩ་བའི་གི་དམིགས་ཡུལ་དེ་གཅིག་པ་གཅིག་རྐྱང་རེད་ད་ལྟའི་ཁར་ལ་ནི་བོད་མི་རིགས་གི་ངོ་བོ་དེ་རྩ་མེད་བཟོ་བའི་གི་ཆགས་བསྡད་ཡོད་རེད། ལྷག་པར་དུ་ད་ལྟའི་གི་དུས་ལ་གྲྭ་ཚང་ཁག་དང་ཨ་ནི་སློབ་གྲྭ་ཁག་ལ་དམིགས་དགོས་པའི་གཙོ་བོ་དེ་ག་རེ་ཆགས་བསྡད་ཡོད་ལབ་ན། མ་འོངས་པ་ང་ཚོ་བོད་མི་རིགས་དེ་ཆགས་འཇིག་ག་འདྲ་དུ་ཆགས་དང་མ་ཆགས་དེ་ད་ལྟའི་གི་མི་རབས། གསར་བ་དང་སློབ་ཕྲུག་དེར་རག་ལས་བསྡད་ཡོད་རེད། དེ་ནང་བཞིན་བོད་ཀྱི་བསྟན་པ་ཆབ་སྲིད་བོད་བརྒྱུད་ནང་བསྟན་དེ་མ་འོངས་པ་ག་འདྲའི་ཆགས་དང་མ་ཆགས་དེ་ད་ལྟའི་གི་ཨ་ནི་གྲྭ་བ་དང་ཨ་ནི་ཨ་ནེ་ལགས་ཨ་ནི་ཁོ་རང་ཚོ་རག་ལས་བསྡད་ཡོད་རེད། ཁོང་ཚོས་གི་ད་ཅིག་སློབ་གསོ་ད་སྲིད་བྱུས་འདྲ་མི་འདྲ་ལག་བསྟར་བྱས་ནས་ཁོང་ཚོ་སློབ་སྦྱོང་གི་གི་སྲིད་བྱུས་ཡིན་ནའི་རེད། བསླབ་གཞི་གི་སྲིད་བྱུས་ཡིན་ནའི་རེད།

དེ་འདྲའི་ལ་བསམ་བློ་བཏང་ན་དེ་གཅིག་མི་རིགས་རྩ་མེད་བཟོ་ཡས་ཀྱི་སྲིད་ཇུས་ཤ་སྟག་ཡིན་པ་དེ་ད་ང་ཚོས་ཀྱི་ད་ལྟའི་ཀྱི་རྒྱ་ནག་གི་སྲིད་ཇུས་ལག་བསྟར་བྱེད་སྟངས་ཀྱི་འདི་ར་ང་ཚོའི་བོད་མི་རིགས་ཀྱི་ད་ལྟའི་བར་དུ་ཀྱི་ཉམས་མྱོང་ཚང་མ་ལ་བལྟས་པ་ཡིན་ན་ད་དེ་ར་འཕྲོད་པོ་དང་གསལ་པོ་ཞིག་ཆགས་བསྡད་ཡོད་རེད། དེ་ཡང་རྒྱ་ནག་གཞུང་གིས་བརྗོད་ཚིག་མི་འདྲ་བ་གང་འདྲ་བེད་སྤྱོད་བྱས་ཀྱང་དོན་དངོས་ཐོག་ཚང་མ་བོད་མི་རིགས་རྩ་མེད་གཏོང་ཐབས་ཀྱི་སྲིད་ཇུས་གཏིང་ནག་པོ་ཤ་སྟག་ཡིན་པ་ནི།